གསོག་འཇོག་ཡང་ན Saving དང་མ་རྩ་འཛུགས་འཇོག་ཡང་ན Investment དེ་གཉིས་སྐོར་གྱི་ཁྱད་པར་དང་ཁྱད་ཆོས་ལ་ངོ་སྤྲོད་བྱེད་ཡས་ཡིན་བྱས་ཙང་ལྷན་རྒྱས་ཚོ་ཐུགས་ལྷོད་ལྷོད་བྱས་ནས་གསན་རོགས་གནང། སྤྱིར་བཏང་ང་ཚོ་སྤྱི་ཚོགས་ནང་ལ་གསོག་འཇོག་དང་མ་རྩ་འཛུགས་འཇོག་གཉིས་སྐོར་ལ་བསམ་ཚུལ་དང་ད་ག་ནང་བཞིན་གྱི་འདི་ལ་ལྟ་སྟངས་མ་འདྲ་བ་མ་འདྲ་བ་མང་པོ་ཡོང་བསྡད་ཀྱི་འདུག་ཡིན་པ་ཡིན་ནའི་མི་ཕལ་ཆེ་བ་གཅིག་གིས་གསོག་འཇོག་དང་མ་རྩ་འཛུགས་འཇོག་གཉིས་དེ་གཅིག་མཚུངས་ལ་ངོས་འཛིན་པ་དང་ད་ག་ནང་བཞིན་དེ་གཉིས་ལ་དོ་སྣང་ཞེ་དྲག་མ་སྤྲད་པ་ད་ག་ནང་བཞིན་སྣང་མེད་བཏང་ནས་བཞག་བཞག་གིས་ནོར་འཁྲུལ་ཤུགས་ཆེན་པོ་ཅིག་བཟོས་བསྡད་ཀྱི་འདུག་གང་ཡིན་ཟེར་ན་ང་ཚོ་སྒེར་གྱི་དཔལ་འབྱོར་ནང་ལ་གསོག་འཇོག་དང་མ་རྩ་འཛུགས་འཇོག་གཉིས་དེ་ཤིན་ཏུ་གལ་ཆེན་པོ་ཆགས་བསྡད་པ་རེད་དེ་དང་ལྷན་དུ་དེ་གཉིས་ཀྱིས་ཁྱེད་རང་གི་མ་འོངས་པའི་དཔལ་འབྱོར་གྱི་དམིགས་ཡུལ་དང་ད་ག་ནང་བཞིན་ཕུགས་བསམ་འགྲུབ་ཐུབ་ཡ་ལ་ཁེ་ཕན་དང་ཁྱད་པར་ཤུགས་ཆེན་པོ་བཟོ་ཐུབ་ཀྱི་ཡོད་རེད་བྱས་ཙང་དེ་རིང་གི་ལེ་ཚན་འདི་བརྒྱུད་བྱས་ང་ཚོ་གསོག་འཇོག་དང་མ་རྩ་འཛུགས་འཇོག་གཉིས་ཀྱི་བར་ལ་ཁྱད་པར་ག་རེ་ག་རེ་ཡོད་མེད་ད་ག་ནང་བཞིན་ཁྱད་ཆོས་ག་རེ་ག་རེ་ཡོད་མེད་འདི་ཚོ་ངོ་སྤྲོད་བྱེད་ཡས་ཡིན་བྱས་ཙང་ལྷན་རྒྱས་ཚོ་ཐུགས་ལྷོད་ལྷོད་བྱས་ནས་གསན་རོགས་གནང།

བྱས་ན་ང་ཚོ་གསོག་འཇོག་ཡང་ན Saving ལ་ཁྱད་ཆོས་ག་རེ་ག་རེ་ཡོད་མེད་གཤམ་ལ་ངོ་སྤྲོད་བྱེད་ཀྱི་ཡིན། ཁྱད་ཆོས་དང་པོ་དེ་ཛ་དྲག་གི་དངུལ་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Emergency Fund། སྤྱིར་བཏང་ང་ཚོ་མི་སུ་འདྲ་ཞིག་ཡིན་རུང་རང་ཉིད་ལ་མ་འོངས་པར་གནས་སྟངས་ག་རེ་ག་རེ་འབྱུང་གི་ཡོད་མེད་དེ་མངོན་སུམ་གྱིས་རྟོགས་ཐུབ་ཀྱི་མ་རེད་བྱས་ཙང་ང་ཚོ་མི་ཚང་མ་ལ་མ་འོངས་པར་ཛ་དྲག་གི་གནས་སྟངས་འདི་འདྲ་འཕྲད་མ་སྲིད་པ་མ་རེད། ད་གལ་སྲིད་ཁྱེད་རང་གིས་དངུལ་ཡོད་ཀྱོག་དེ་གསོག་འཇོག་བྱས་ནས་བཞག་ཡོད་པ་ཡིན་ན་མ་འོངས་པར་ཁྱེད་རང་ལ་ཛ་དྲག་གནས་སྟངས་ག་འདྲ་ཞིག་འཕྲད་པ་ཡིན་ནའི་ཨ་འདི་ལ་བེད་སྤྱོད་བཏང་ཆོག་ཆོག་ཡོད་རེད་བྱས་ཙང་ང་ཚོ་རང་ཉིད་སྒེར་གྱི་དཔལ་འབྱོར་ནང་ལ་ཛ་དྲག་གི་དངུལ་ཡང་ན Emergency Fund འདི་འཆར་འགོད་བྱེད་ཡས་དེ་ཧ་ཅང་གལ་ཆེན་པོ་ཆགས་བསྡད་རེད་དཔེར་ན་ཆ་བཞག་ན་ད་ལན་ང་ཚོ་ཏོག་དབྱིབས་ནད་དུག་གི་རྐྱེན་པས་མི་མང་པོ་གཅིག་སྨན་ཁང་གི་འགྲོ་སོང་བཏང་ཡས་ལ་དཀའ་ངལ་འཕྲད་བསྡད་པ་ད་ག་ནང་བཞིན་མི་མང་པོ་གཅིག་ལས་ཀ་མེད་ནས་དུས་ཡུན་རིང་པོ་ལྷག་བསྡད་པའི་གནས་སྟངས་འདི་འདྲའི་སྐབས་སུ་ད་ཛ་དྲག་དངུལ་ཡང་ན Emergency Fund འདི་བེད་སྤྱོད་ཆེན་པོ་ཡོད་རེད། ཁྱད་ཆོས་གཉིས་པ་དེ་བེད་སྤྱོད་བྱེད་ཆོག་ཆོག་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Liquidity Fund ད་གལ་སྲིད་ཁྱེད་རང་གི་དངུལ་དེ་གསོག་འཇོག་ཡང་ན Saving བྱས་ནས་བཞག་བཞག་ཡོད་པ་ཡིན་ན་དེ་ལ་ཁྱད་ཆོས་ག་རེ་ཡོད་རེད་ཞུས་པ་ཡིན་ན་དེ་ག་དུས་ཡིན་ནའི་བེད་སྤྱོད་བྱེད་ཡས་ཡོད་རེད་དཔེར་ན་ཆ་བཞག་ན་ཁྱེད་རང་གི་དངུལ་ཁང་ནང་ལ་གསོག་འཇོག་བྱས་ནས་བཞག་བཞག་པའི་དངུལ་དེ་ཁྱེད་རང་དངུལ་ཁང་ལ་ཕྱིན་བྱས་ག་དུས་ཡིན་ནའི་བེད་སྤྱོད་བྱེད་ཡས་ཡོད་རེད་ཁྱད་ཆོས་གསུམ་པ་དེ་ག་རེ་ཆགས་བསྡད་འདུག་ཞུས་པ་ཡིན་ན་ཉེན་ཁ་མེད་པ་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Safe Fund།

དབྱེ་བ་ཁག་མ་འདྲ་བ་མང་པོ་ཡོད་རེད། དེ་རིང་གི་ལེ་ཚན་དེའི་ནང་ལ། འདིའི་སྒང་ལ་ཞིབ་ཚགས་པོ་འགྲོ་གི་མེད། བྱས་ཙང་ང་ཚོ་རྗེས་མའི་ལེ་ཚན་ནང་ལ་འདིའི་སྒང་ལ་མུ་མཐུད་ནས་ངོ་སྤྲོད་བྱེད་ཀྱི་ཡིན། ད་ང་ཚོ་གསོག་འཇོག་བྱས་པའི་དངུལ་དེ་དཔལ་འབྱོར་གྱི་གནས་བབ་གཞན་དང་བསྡུར་བ་ཡིན་ན་དེ་ལ་ཉེན་ཁ་མེད་པ། དཔེར་ན་ཆ་བཞག་ན་ཁྱེད་རང་གིས་དངུལ་དངུལ་ཁང་ནང་ལ་གསོག་འཇོག་བྱས་པ་ནང་བཞིན་དེ་ལ་ཉེན་ཁ་མེད་པ། ག་དུས་ཡིན་ནའི་འདི་བརྟན་པོ་གནས་བསྡད་ཡ་དེ་འདྲ་གི་ཁྱད་ཆོས་ཅིག་ཡོད་རེད། གོང་ན་ང་ཚོ་གསོག་འཇོག་ཡང་ན Saving སྐོར་གྱི་ངོ་སྤྲོད་དང་ད་ག་ནང་བཞིན་ཁྱད་ཆོས་ག་རེ་ག་རེ་ཡོད་མེད་དེ་ཞུས་ཚར་བ་ཡིན་གཤམ་ལ་ང་ཚོ་མ་རྩ་འཛུགས་ཕྱོགས་ད་ག་ནང་བཞིན་འདི་གི་ཁྱད་ཆོས་ག་རེ་ག་རེ་ཡོད་མེད་ངོ་སྤྲོད་བྱས་ཡིན་བྱས་ཙང་ལྷན་རྒྱས་ཚོ་མུ་མཐུད་གསན་རོགས་གནང། ད་བྱས་ན་གང་འདྲ་ཞིག་ལ་མ་རྩ་འཛུགས་ཕྱོགས་ཡང་ན Investment ཟེར་གྱི་རེད་སྤྱིར་བཏང་ང་ཚོ་མ་རྩ་འཛུགས་ཡག་ཡང་ན Investment ཟེར་ན་ང་ཚོས་གསོག་འཇོག་བྱས་པ་ནང་བཞིན་དངུལ་ཡོད་པ་དེ་མ་འོངས་པར་བེད་སྤྱོད་བྱེད་ཆེད་དུ་དངུལ་ཁང་ནང་ཡང་ན་ཁྲོམ་རའི་ནང་བཞག་བཞག་པ་དང་གཅིག་པ་འགྲོ་གི་ཡོད་རེད་ཡིན་པ་ཡིན་ནའི་ཁོ་གཉིས་ཀྱི་ཁྱད་པར་ཆེ་ཤོས་དེ་ག་རེ་རེད་ཞུས་པ་ཡིན་ན་ང་ཚོས་ཉེན་ཁ་ཆེ་ཆུང་ག་ཚོད་ཁས་ལེན་མ་ལེན་དེ་ལ་རག་ལས་ཡོད་རེད།

ཡང་ན interest rate ཅིག་རག་འགྲོ་གི་རེད་ཡིན་པ་ཡིན་ནའི་འདི་ང་ཚོའི་ཡུལ་ཐང་འཕར་ཚད་དང་བསྡུར་བ་ཡིན་ན་ཨིན་སྐད་ཐོག་ནས་ཤོད་པ་ཡིན་ན inflation rate དང་བསྡུར་བ་ཡིན་ན་ཡོང་ཁུངས་ཀྱི་བརྒྱ་ཆ་དེ་ཉུང་ང་རག་བསྡད་ཀྱི་ཡོད་རེད་ད་གལ་སྲིད་ཁྱེད་རང་གིས་དངུལ་ཡོད་པ་དེ་བརྒྱ་ཆ་ཆེ་བ་རག་སའི་ནང་མ་རྩ་བཙུགས་པ་ཡིན་ན་དེ་ནས་རག་པའི་ཡོང་ཁུངས་དེ་ང་ཚོའི་ཡུལ་ཐང་འཕར་ཚད་ཀྱི་བརྒྱ་ཆ་ལས་མང་ང་རག་གི་ཡོད་ཁྱད་ཆོས་གཉིས་པ་དེ། ཡོང་ཁུངས་མང་ང་རག་པ་ཨིན་སྐད་ཐོག་ནས་ཤོད་པ་ཡིན་ན earn more return སྤྱིར་བཏང་ང་ཚོ་རྒྱ་གར་ནང་གི་དངུལ་ཁང་མང་ཆེ་བས་ལོ་རེའི་ཆ་སྙོམས་སྐྱེད་ཁའི་བརྒྱ་ཆ་དེ་ལྔ་ཚེག་ལྔ་ལས་སྤྲད་ཀྱི་ཡོད་མ་རེད་བྱས་ཙང་ཁྱེད་རང་གི་དངུལ་ཡོད་པ་དེ་དངུལ་ཁང་ནང་ལ་དུས་བཀག་བཅོལ་འཇོག་ཡང་ན fixed deposit བཞག་བཞག་པ་ཡིན་ན་ཁྱེད་རང་ལ་སྐྱེད་ཁ་བརྒྱ་ཆ་ལྔ་ཚེག་ལྔ་ལས་རག་གི་ཡོད་མ་རེད། ཡིན་པ་ཡིན་ནའི་གལ་སྲིད་ཁྱེད་རང་གི་དངུལ་ཡོད་པ་དེ་མ་རྩ་བཙུགས་ནས་བཞག་བཞག་པ་ཡིན་ན། ལོ་རེའི་ཆ་སྙོམས་ཀྱི་ཡོང་ཁུངས་ཀྱི་བརྒྱ་ཆ་དེ་བཅུ་ནས་བཅོ་ལྔ་ཙམ་རག་གི་ཡོད་རེད་བྱས་ཙང་འདི་ཁྱད་ཆོས་གཉིས་པ་དེ་ཆགས་བསྡད་ཡོད་རེད་ད་མ་རྩ་འཛུགས་ཕྱོགས་ཀྱི་ཁྱད་ཆོས་གསུམ་པ་དེ་ག་རེ་རེད་འདུག་ཞུས་པ་ཡིན་ན་དུས་ཡུན་རིང་ཐུང་ལ་མ་ལྟོས་པའི་སྒེར་གྱི་དཔལ་འབྱོར་འཛུགས་སྐྲུན་བྱེད་ཐུབ་པ་ཨིན་སྐད་ཐོག་ནས་ཞུས་པ་ཡིན་ན Long Term or Short Term Wealth Creations། ད་སྒེར་སོ་སོའི་དཔལ་འབྱོར་གྱི་དངུལ་རྩིས་ལ་གཞི་བཞག་རྗེས་ཟླ་བ་རེའི་ཡོང་ཁུངས་ནས་ལྷག་པའི་དངུལ་དེ་ཟུར་ལ་བཞག་མ་བཞག་པ་བྱས་འདི་ཁྱེད་རང་གིས་མ་རྩ་བཙུགས་ནས་དུས་ཡུན་རིང་ཐུང་ལ་མ་ལྟོས་པའི་ཁྱེད་རང་མ་འོངས་པར་ཁྱེད་རང་གི་དཔལ་འབྱོར་འཛུགས་སྐྲུན་བྱེད་ཐུབ་པ་ལ་ཁེ་ཕན་ཆེན་པོ་ཞིག་བཟོ་ཐུབ། ད་རིང་གི་ལེ་ཚན་ད་གར་མཚམས་བཞག་གི་ཡིན་ང་ཚོ་རྗེས་མའི་ལེ་ཚན་ནང་ཡང་སྐྱར་མཇལ།